ཐེ་ཝན་དེ་གཅིག་གི་ད་གཞུང་རྒྱལ་ཁབ་ཀྱི་མཚོན་དོན་ཨ་ནི་སོ་སོ་སོའི་གི་ད་ཕྱི་སྐྱོད་ལག་ཁྱེར་ཨ་ནི་གང་ཅིའི་ཐད་ནས་རྒྱལ་ཁབ་རྦད་དེ་རང་དབང་རང་བཙན་གཙང་མ་ཞིག་ཡིན་པ་གང་ཞིག་ལ་ད་རྦད་དེ་རྒྱ་ནག་གི་མངའ་འོག་ཏུ་ཡིན་ཟེར་མཁན་ཨུ་ཚུགས་མཐའ་སྐྱེལ་བྱས་བྱས་ནས་ཨ་ནི་བྱས་ན་ཅིག་མ་བྱེད་སྟངས་དེའི་ཐོག་འགྲོ་ན་ཅིག་དེ་མེད་ན་ཨ་ནི་ཅིག་བྱས་ཡོད་འཇིགས་སྐུལ་བྱེད་ཀྱི་ཡིན་དཔུང་འཇུག་བྱེད་ཀྱི་ཡིན་ཞེས་བྱས་ཡོང་དུས། འདི་གི་ཉེན་བརྡ་དང་འཇིགས་སྐུལ་དེ་ཉིན་ལྟར་འཆར་ཅན་ཡོད་པའི་ཚོར་བ་འདྲ་པོ་ཅིག་ཡོད་རེད། དེའི་ཐད་ལ། ཐེ་ཝན་དེ་དམངས་གཙོའི་གི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་ཚུར་ཕྱོགས་དེ་ལ་ཡ་ད་ཨ་མི་རི་ཀ་གཙོས་པའི་གི་འཛམ་གླིང་རྒྱལ་ཁབ་མང་པོ་ཅིག་ལ་ཡ་ད་གང་ལྟར་རྒྱ་ནག་གིས་ཐེ་ཝན་ལ་ཡ་ཅིག་བཙན་བཟུང་བྱས་ཡ་དང་དེ་འདྲས་བྱུང་པ་ཡིན་ན་ཨ་ནི་ཅིག་གི་ཐེ་ཝན་ལ་ཡ་སྲུང་སྐྱོབ་དང་གང་ལ་གང་འཚམ་གྱིས་ཅིག་གི་ཐེ་ཝན་ལ་ཡ་རོགས་པ་བྱེད་དགོས་ཡ་གི། རང་བཞིན་ལྷན་སྐྱེས་ཀྱི་འགན་ཁུར་ཅིག་ཆགས་བསྡད་ཡོད་རེད་བྱས་ཙང་དེ་ཡིན་དུས་ཚོར་བ་རྣོན་པོ་ཞེ་པོ་ཅིག་འོས་ཤོག་གི་འགྲོ་སྟངས་ཀྱི་ནང་ལོགས་ལ། ཐེ་ཝན་ནང་ལོགས་ལ་ད་ལྟའི་གཞུང་འཛིན། དམངས་གཙོ་ཚོགས་པ་གི་ལངས་ཕྱོགས་དང་དགོངས་པ་བཞེས་ཕྱོགས་དེའི་ནང་ནས་ད་རིང་འོས་མིར་ཡ་བཞེངས་མཁན་ད་འདེམས་ཐོན་སྲིད་འཛིན་གྱི་དགོངས་པ་བཞེས་སྟངས་དེ།

ཨ་ནི་ཁོ་རང་གིས་རེ་བ་བཅོལ་ས་དང་འབྲེལ་བ་བཟོ་ས་དང་འདི་ག་ཨ་མི་རི་ཀ་ཡིན་པའི་ཆ་ནས་ཨ་མི་རི་ཀའི་གི་དོ་སྣང་ཤུགས་ཆེན་པོ་ཞིག་བྱེད་ཀྱི་ཡོད་རེད། ཕྱོགས་གཞན་དག་ཅིག་ལ། ཁ་གཏད་འདི་ད་ལྟ་གོ་མིན་ཏང་སྲིད་དོན་ཚོགས་པ་ཆགས་བསྡད་ཡོད་རེད་གོ་མིན་ཏང་སྲིད་དོན་ཚོགས་པའི་གི་ལངས་ཕྱོགས་འདི་རྒྱ་ནག་གི་མངའ་འོག་ལ་ཡ་འགྲོ་གི་ཡིན་ཟེར་མཁན་བཤད་ཀྱི་ཡོད་མ་རེད་དེ། ཡིན་ནའི་རྒྱ་ནག་དང་བསྟུན་མཁས་བྱས་ན་ཨ་ནི་ཐེ་ཝན་གྱི་ས་ཁུལ་ལ་ཡ་ཞི་བདེ་ལྷིང་འཇགས་ཡོང་ཡ། ཨ་ནི་དཔལ་འབྱོར་འཛུགས་སྐྲུན་ཐུབ་ཡ་དང་དེ་འདྲའི་ཡོང་གི་རེད་ཟེར་མཁན་བྱེད་དུས། ཅིག། ད་དེ་གའི་ཐེ་ཝན་ནང་ལོགས་ལ་དམངས་གཙོ་དམངས་གཙོ་ཡར་ཐོན་ཚོགས་པ་དང་གོ་མིན་ཏང་ཚོགས་པ་དེ་ན་བཞིན་ཐེ་ཝན་མི་མང་གི་ཚོགས་པ་སོགས་ཚོགས་པ་གསུམ་བར་ལ་འགྲན་རྩོད་བྱེད་ཀྱི་ཡོད་པ་གང་ཞིག་ལ་ཨ་ནེ་མངོན་པར་མ་གསལ་ཡ་ལ་ཡ་རྒྱ་ནག་དང་ཨ་མི་རི་ཀ་བར་ལ་འགྲན་རྩོད་བྱེད་ཀྱི་ཡོད་པའི་གི་ཚོར་བ་ཅིག་རང་བཞིན་གྱིས་ཡོང་གི་རེད། ཚོར་བ་གཞན་དག་ཅིག་ག་རེ་ཡོང་གི་རེད་ཟེར་ན་མི་གཅིག་དབང་འཛིན་རིང་ལུགས་ཀྱི་ཨ་ནེ་གནོན་ཤུགས་འོག་ལ་འགྲོ་ཡག་དང་དེ་གའི་གནོན་ཤུགས་དང་ཤུགས་རྐྱེན་ཆེན་པོ་ཅིག་མངོན་གྱི་རེད་པས།

ཐའེ་ཝན་གྱི་འོས་བསྡུ་དེ་ལ་ཡ་དོ་སྣང་ཞེ་དྲག་བྱས་ནས་བལྟས་པ་ཡིན། ཐའེ་ཏུང་གི་བརྙན་འཕྲིན་འདི་ནང་ལ་ཡ་དུས་ཡུན་རིང་པོ་ཏོག་ཙམ་བལྟས་པ་ཡིན་ག་རེ་ཟེར་ན། གཅིག་ཐད་ནས་ང་རང་ཆབ་སྲིད་ལ་ཡ་གཅིག་ནམ་རྒྱུན་ནས་ཆབ་སྲིད་ཀྱི་འགྲོ་སྟངས་ཨ་ནི་དེ་ཚོ་ལ་ཡ་དབྱིངས་ཞེ་དྲག་ཡོད། དོ་སྣང་བྱེད་ཡག་ལ་ཡ་ཞེ་དྲག་དགའ་པོ་ཡོད་བྱས་ཙང་འདིའི་ཐོག་ནས་དོ་སྣང་བྱས་པ་ཡིན།

སྲིད་འཛིན་གྱི་འོས་བསྡུ་གྱི་འགྲན་ཨ་མི་རི་ཀའི་སྲིད་འཛིན་འོས་བསྡུའི་འགྲན་རྩོད་ནང་བཞིན་བྱས་ནས་ཁོ་རང་ཚོའི་སྲིད་འཛིན་གྱི་འོས་མི་ལ་ཡ་བཞེངས་སྲིད་འཛིན་གཞོན་པ་ཡོད་རེད་ཨ་ནི་བགྲོ་གླེང་གནང་གི་ཡོད་རེད་མང་ཚོགས་ཀྱིས་ལ་ཡ་དྲི་བ་དྲིས་ལན་ལན་འདེབས་གནང་གི་ཡོད་རེད་བྱས་ཙང་འདིའི་འགྲོ་སྟངས་གཅིག་ཏུ་ཐོག་ནས་ཨ་མི་རི་ཀ་དང་འདྲ་མཚུངས་ཞེ་དྲག་རེད་བཞག་ཕྱོགས་གཞན་དག་ཅིག་ནས་ག་རེ་ཟེར་ན་མོ་ཊའི་སྟེང་ལ་ཡ་རྒྱང་བསྒྲགས་བཙུགས་ཨ་ནི། གྲོང་ཁྱེར་དང་གྲོང་ཚོ་དང་ས་ཁུལ་ནང་ལོགས་ལ་ཡ་ཕྱིན་མི་མང་ལག་པ་བཏང་ནས་གཏམ་བཤད་བྱེད་བྱེད་དུས་འདི་རྒྱ་གར་གྱི་འདི་དབྱིངས་འདི་ཞུ་བྱེད་དུས་རྒྱ་གར་གྱི་ཚོར་བ་འདྲ་བོ་ཞེ་དྲག་སླེབས་སོང། འདི་ཅིག་དོ་སྣང་ཞེ་དྲག་བྱུང། ཡང་ཅིག་ཐེ་ཝན་གྱི་འོས་བསྡུ་གྱི་འགྲོ་ལུགས་དེ་ད་དངོས་གནས་བྱས་ན་རྒྱ་ནག་གིས་ཐེ་ཝན་ལ་ཡ་རྒྱ་ནག་གི་མངའ་ཁོངས་ལ་བཅུག་དགོས་ཀྱི་རེད་ཅེས་བྱེད་དུས་ང་རང་བསམ་བློའི་ནང་ཚོར་བ་ཞིག་སླེབས་སོང། ད་ག་རེ་བྱས་ཟེར།

རྒྱལ་ཁབ། ཕྱིའི་འཛམ་བུ་གླིང་གི་སྲུང་སྐྱོབ། རྒྱལ་ཁབ་ཀྱི་སྲུང་སྐྱོབ་ཀྱི་ལས་ལྷག་པ། ནང་ལ་ཡང་མི་མང་དྲག་གནོན་གཏོང་ཡག་ཆེད་དུ་འགྲོ་སོང་བཏང་བསྡད་མཁན་གྱི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད་ད་གང་ལྟར་དེ་འདྲའི་གི་ཁྱད་པར་ཅིག་ཡོད་རེད་ད་འདི་ངས་ཞོར་འཕྲོས་ལ་ཕར་ཞུས་ཡིན་ནའི། ད་རིང་ང་ཚོས་ཡར་ཞུ་དུས། དང་བརྒྱུད་ལམ་ཁག་གི་གནས་ཚུལ་བཀོད་ཡོང་དུས། སྲིད་འཛིན་གྱི་རྒྱལ་ཁ་དེ་སུར་ཐོབ་པ་རེད་ཨ་ནི་སྲིད་འཛིན་གྱི་འོས་བསྡུ་དང། སྲིད་འཛིན་དེ་འདྲ་གསུངས་བྱས་ནས་ཕར་ཞུ་གི་ཡོད་རེད་ཡིན་ནའི་དངོས་ཡོད་གནས་ཚུལ་ལ་ཡང་ད་རིང་འོས་བསྡུ་དེའི་འོས་ཤོག་རིམ་པ་གསུམ་བྱས་ནས་བླུག་གི་འདུག་གཅིག་ག་རེ་རེད་ཟེར་ན་སྲིད་འཛིན་དེ་འདེམས་བསྐོ་དེ་བྱེད་ཀྱི་ཡོད་རེད་སྲིད་འཛིན་གཉིས་པ་དེ་ལ་ཡང་ག་རེ་བྱེད་དགོས་རེད་ཟེར་ན་ཨ་ནི་ས་གནས་ཀྱི་གྲོས་ཚོགས་འཐུས་མི་དེ་འདེམས་བསྐོ་གནང་གི་ཡོད་རེད་གསུམ་པ་དེ་ལ་ཡང་ས་གནས་གྲོས་ཚོགས་འཐུས་མི་དེ་འདེམས་བསྐོ་ཙམ་མ་ཡིན་པ། ཨ་ནི་འོས་ཤོག་གསུམ་པ་དེ་ག་པར་འཕེན་དགོས་ཀྱི་ཡོད་རེད་ཟེར་ན། ཨ་ནི་སྲིད་དོན་ཚོགས་པ་སུ་ལ་ཡང་ག་རེ་མོས་མཐུན་ཡོད་མེད་འདེམས་བསྐོ་གནང་གི་འདུག་བྱས་ཙང་དེའི་ཐོག་ནས་སྲིད་འཛིན་འདེམས་བསྐོ་དེ་དམངས་གཙོ་ཡར་ཐོན་ཚོགས་པའི་གི་ད་ལྟ་ལའི་ཆིང་ཏེ་ལ་ཡང་དུ་རྒྱལ་ཁ་ཐོབ་པ་རེད། ཨ་ནི་གྲོས་ཚོགས་ཀྱི་ཞབས་སྟེགས་དེ་གཅིག་གི་བརྒྱ་དང་བཅུ་གསུམ་ཙམ་ཞིག་འདུག་ཨ་ནི་དེའི་ནང་ལོགས་ནས་ཨ་ནི་བདུན་ཅུ་དོན་གྲངས་གཅིག་ཐད་ཀར་འོས་འདེམས་བྱས་ནས་གཅིག་ཡོང་གི་འདུག་སུམ་ཅུ་སོ་གྲངས་གཅིག་ད་ཅིག་སྲིད་དོན་ཚོགས་པ་སུ་ལ་ཡང་མང་མོས་ཡོད་པ་ཡིན་ན་འདུག་ཟེར་གི་འདུག་བྱས་ཙང་ད་ལྟའི་གི་འགྲོ་སྟངས་འདིའི་ཐོག་ནས།

མི་མང་གིས་རེ་བ་བྱས་པ་ལྟར་ཨན་ནི་གཅིག་གི་སྤྱི་ཚོགས་ནང་ལོགས་ལ་གཅིག་གི་ཁང་པའི་རིན་གོང་ཚད་ལས་འདས་པ་འཕར་བསྡད་པ་སོགས་པ་ཨན་ནི་གནས་སྟངས་གང་ཅིའི་ཐད་ནས་འདི་ཚོ་ལ་ད་མི་མང་བློ་ཁ་མ་གང་བའི་བཟོ་འདྲ་བོ་གཅིག་ཡོད་རེད་ཨན་ནི་གཉིས་ཐད་ནས་ད་རིང་འདིའི་ནང་ལོགས་ལ་སྲིད་དོན་ཚོགས་པ་གསུམ་གྱིས་ཡ་ད་འཐབ་རྩོད་བྱས་ནས་ཡོད་དུས་ཨན་ནི་འོས་ཤོག་ཕྲན་བུ་འཐོར་བ་འདྲ་བོ་བྱས་འདུག་ཆགས་བསྡད་བཞག་བྱས་ཙང་འདི་གཅིག་ཆགས་ཀྱི་ཡོད་རེད་ད་འདིའི་ཐད་ནས་གཞན་དག་གི་ཐོག་ནས་ཞུས་པ་ཡིན་ན་དཔེར་ན་ཆ་བཞག་ན་ཐེ་ཝན་གྱི། ཆེད་དུ་ད་ལྟ་མི་མང་སོ་སོའི་འོས་ཤོག་དེ་ཧུ་ཅིག་གནད་འགག་ཆེན་པོ་རྩིས་བྱས་ད་གང་ལྟར་ཅིག་དཔེར་ན་ཆ་བཞག་ན་གོ་མིན་ཏང་ལ་རྒྱབ་སྐྱོར་བྱས་ནས་བླུག་མཁན་དེ་ཚོའི་གི་བསམ་བློ་ག་རེ་གཏང་གི་ཡོད་རེད་ཟེར་ན་ད་དཔེ་བྱས་དམངས་གཙོ་ཡར་ཐོན་ཚོགས་པའི་གི་ཨ་མི་རི་ཀ་ལ་ཡ་རེ་བ་བཅོལ་དྲགས་པ་དང་དེ་འདྲ་བྱས་པ་ཡིན་ན་མཐར་ཐུག་པ་ཡིན་ན་ཨ་མི་རི་ཀས་རོགས་པ་བྱེད་ས་མ་རེད་ཨ་ནི་དོན་དག་མེད་པར་དམག་ལངས་ཡག་དང་ཉེན་ཁ་འདུག་བསམ་ཡག་གི་རྒྱ་ནག་གི་འཇིགས་སྐུལ་དང་དེ་ཚོའི་བསམ་བློ་བཏང་ནས་ཤུགས་བརྒྱབ་ནས་ལྟ་དེ་ཅིག་ཡོང་གི་ཡོད་ས་རེད། ཡང་དམངས་གཙོ་ཡར་ཐོན་ཚོགས་པ་ལ་ཡང་རྒྱབ་སྐྱོར་བྱེད་མཁན་དེ་ཚོས་སྟ་གོན་གོ་མིན་ཏང་འོས་ཤོག་ཐོབ་པ་ཡིན་ན་རྒྱ་ནག་མངའ་འོག་ལ་ཡང་འཛུལ་སྲིད་ས་རེད་ཨ་ནི་རང་དབང་སྲུང་སྐྱོབ་བྱེད་དགོས་ཀྱི་འདུག་བསམ་ནས་གང་ལྟར། ས་ཁུལ་ག་པར་བསྡད་པ་ཡིན་ནའི་ཨ་མི་རི་ཀ་བསྡད་ཡོད་ནའི་རེད་ཡུ་རོབ་ལ་བསྡད་ཡོད་ནའི་རེད་ཨེ་ཤི་ཡ་མངའ་ཁུལ་རྒྱལ་ཁབ་གཞན་དག་ལ་བསྡད་ཡོད་ཡིན་ནའི་འོས་ཤོག་བླུགས་པའི་ཁ་ཐུག་དེ་ལ་ཡང་སོ་སོའི་རྒྱལ་ཁབ་ནང་ལ་ཕར་ཕྱིན་བྱས་ནས་ས་ཁུལ་ནང་ལོགས་ལ་ཕྱིན་ནས་ཨ་ནི་འོས་ཤོག་བླུགས་ཕྱིན་ད་རན་གཅིག་གི་དེ་བྱས་ཙང་ཐེ་ཝན་གྱི་འོས་བསྡུ་གི་འགྲོ་ལུགས་དང་ཆ་ཤས་ལེན་མཁན་དེ་ཞེ་དྲག་ཚགས་ཚུད་པོ་རེད་ཤག

ནུས་ཤུགས་སྤྲོད་ཐབས་དང་སྡིགས་སྐུལ་འདྲ་བོ་ཞེ་པོ་ཅིག་བྱས་སོང་བ་ལས་ད་བལ་འདི་ད་ལྟ་ཐོབ་མཁན་སྲིད་འཛིན་བདམས་ཐོན་པ་ཁོང་འདྲ་བོ་ཡིན་ན་བལ་འདི་ཁ་བྲལ་རིང་ལུགས་པ་རེད་ད་ཞེ་པོ་ཅིག་ཉེན་ཁ་ཆེན་པོའི་མི་ཅིག་རེད་ཟེར་དེ་འདྲ་བྱས་པ་རེད་ཡིན་ནའི་ད་མཐའ་མའི་གི་ད་ལྟ་འོས་བསྡུའི་གྲུབ་འབྲས་ལ་བལྟས་པ་ཡིན་ན་རྒྱ་ནག་གི་ནུས་ཤུགས་དང་ཤུགས་རྐྱེན་དེས་ཞེ་དྲག་ཁྱད་པར་བཟོ་མ་ཐུབ་པ་ཅིག་བྱུང་འདུག་བལ། ལ་རེད་ད་ར་ཆ་དེ་དང། བླངས། དེའི་རྒྱུ་མཚན་ག་རེ་ཆགས་ཀྱི་ཡོད། དེ་ཡིན། ངས་ད་ལྟ་ཐེ་ཝན་གྱི་འོས་བསྡུ་དང་ཐེ་ཝན་གྱི་ཆབ་སྲིད་འགྲོ་སྟངས་དང་དེ་འདྲའི་ཅིག་གི་ད་ཤེས་རྟོགས་དང་རྒྱུས་ལོན་ཡོང་ཡག་གི་ཆེད་དུ་ངས་ད་ལྟ་ཐེ་ཝན་ནང་ལ་ཡར་བཞུགས་པ་ང་ཚོ་བོད་དོན་ལས་འགུལ་ནང་ལ་ཡར་ཞུགས་ཀྱི་ཕྱག་ལས་ཤུགས་ཆེན་པོ་གནང་བསྡད་མཁན་བོད་རིགས་ཚོགས་པའི་གི་ཚོགས་གཙོ་ཡང་གནང་གི་ཡོད་རེད་བཀྲ་ཤིས་ཚེ་རིང་ལགས་ལ་ཡང་ངས་ཅིག་ད་ཤེས་འགྲོས་མི་འགྲོས་ནང་ལ་ཡར་བཀའ་མོལ་རྒྱུས་ལོན་ཁ་ཤས་ཞུས་པ་ཡིན་ཁོ་རང་གི་ག་རེ་གསུངས་འདུག་ད་ང་ཚོས་དཔེར་ན་བརྒྱུད་ལམ་ནང་ལོགས་ལ Reuters གྱི་གསར་འགྱུར་སྤེལ་གྱི་ཡོད་རེད AP གསར་འགྱུར་སྤེལ་གི་ཡོད AP གསར་འགྱུར་སྤེལ་དེ་ཚོས་ཀྱི་ཨ་ནི་རྒྱ་ནག་གི་ད་དེ་རིང་དཔལ་དེ་བྱས་བཞག་སང་ཉིན་དེ་བྱེད་ཀྱི་འདུག་འཇིགས་སྐུལ་བྱེད་ཀྱི་འདུག་ཉེན་ཁ་བཟོ་གི་འདུག་ཅིག་བྱེད་ཀྱི་འདུག་བྱས་ནས་བྱེད་དུས་ཁོ་རང་གི་རྩ་ནས་ཅིག་ང་ཚོ་སྐད་ཆ་དེ་ཚོ་ཉན་པ་ཡིན་ན་གཅིག་གིས་ཕྱི་ལོགས་ལ་ཡོད་མཁན་ལ་ཡང་དངངས་སྐྲག་ཚ་བ་མ་གཏོགས་ནང་ལོགས་ལ་ཡོད་མཁན་ལ་ཡང་དེ་ཙམ་དངངས་སྐྲག་མེད་འགྱོག་འདྲ་བོ་གཅིག་གིས་དེ་འདྲ་ཞིག་གསུང་གི་འདུག་ག་རེ་ཟེར་ན་ཁོ་རང་གིས་གསུང་གི་འདུག་ད་གཅིག་གིས་རྒྱ་ནག་གིས་ནུས་ཤུགས་དང་ཤུགས་རྐྱེན་གཅིག་གི་སྤྲད་ས་འདྲ་བོ་ཅིག་ཡོད་པ་ཡིན་ན་འདི་རྒྱ་ནག་གཅིག་སྐམ་ས་དང་ཐད་ཀར་འབྲེལ་བ་ཡོད་སྐྱོ། གཅིག་ཕ་གི་ལ་ཡང་ཡང་མིན་ན་ཕ་ནས་ཚུར་མག་པ་ཡོང་འགྱོག་མནའ་མ་ཡོང་འགྱོག་ལ་སོགས་པ་ཡང་མིན་ན་ད་སྔོན་གྱི་གཅིག་གིས་སོ་སོ་ཕ་ནས་ཡོང་ནས་གཅིག་གིས་ཞེན་ཁོག་འདྲ་བོ་ཅིག་ཕྲན་བུ་ཡོད་འགྱོག་འདྲ་བོ་དེ་འདྲ་ཞིག་མ་གཏོགས།

ཡང་རྒྱ་ནག་གཞུང་གིས་ད་ཐེ་ཝན་ལ་ཡང་འཛམ་བུ་གླིང་ནང་ལོགས་ལ་གཞུང་འབྲེལ་འབྲེལ་བ་ཡོད་པའི་རྒྱལ་ཁབ་ཅིག་ཡིན་པ་ཡིན་ན་ད་རྒྱལ་ཁབ་འདི་གར་ལ་ཡང་གནོད་ཤུགས་སྤྲད་ཅིང་ཐེ་ཝན་དང་འབྲེལ་བ་བཅད་བཅུག་ཡ་ལ་སོགས་པ་དེ་འདྲ་མང་པོ་བྱས་ཡོད་རེད་དེ་ཚོ་བྱེད་སྟངས་དང་དེ་ཚོའི་ཐོག་ནས་ཐེ་ཝན་ནང་ལོགས་ཀྱི་གཞོན་སྐྱེས་དང་མི་མང་ཚོའི་ནང་ལོགས་ལ་ཡང་རྒྱ་ནག་ཐད་ལ་འཁོན་འཛིན་གཅིག་གིས་ཐེ་ཝན་སོ་སོའི་ནང་ལོགས་ཀྱི་ད་ཅིག་དངོས་གནས་དྲང་གནས་ཐེ་ཝན་རྒྱལ་ཁབ་འདི་ཡག་པོ་བཟོ་དགོས་ཀྱི་འདུག་རྒྱ་ནག་དང་ཐ་དད་ཡིན་ཟེར་ཡ་དེ་ཤུགས་ཆེན་པོ་ཞེ་དྲག་ཡིན་ས་རེད།

ད་ལྟ་གོ་མིན་ཏང་སྲིད་དོན་ཚོགས་པ་སྤྱི་དང་རོགས་བྱེད་མཁན་ད་དེ་གི་དཔེར་ལ་བཞག་ན་གོ་མིན་ཏང་སྲིད་དོན་ཚོགས་པ་ཕར་རོགས་བྱེད་ནི་ཨ་གོ་མིན་ཏང་སྲིད་དོན་ཚོགས་པའི་གི་ད་ལྟ་སྲིད་འཛིན་འོས་མི་ལ་སོགས་པ་ཁོ་རང་ཚོའི་གི་གཏམ་བཤད་གི་ནང་ལོགས་ལ་ང་ཚོས་ཐེ་ཝན་གི་རྩ་དོན་རྒྱ་ནག་ལ་བཙོང་གི་མ་རེད་ཨ་ནི་ང་ཚོའི་གི་འཆར་གཞི་དེ་རྒྱ་ནག་དང་བསྟུན་མཁས་བྱས་ནས་ཨ་ཚོང་འབྲེལ་གི

ཐེ་ཝན་རྒྱ་ནག་དང་ཁ་བྲལ་གྱི་རེད་ཟེར་བྱས་ནས་ད་ཅིག་ད་ལྟ་བར་དུ་ཅིག་བསྟུན་མཁས་བྱས་བསྡད་པ་མ་གཏོགས་མཐའ་གཅིག་ཏུ་རྒྱ་ནག་གི་ཞེ་དྲག་བྱེད་ས་ཡོད་མ་རེད་ཟེར་བྱས་ནས་འདི་འདྲ་གསུང་གི་འདུག་དེ་ཡིན་ནའི་ཕྱི་ཚུལ་ལ་ཡ་རྒྱ་ནག་གི་རྣམ་འགྱུར་དེ་རྣོ་ངར་ཤུགས་ཆེན་པོ་འདུག། ལགས་ལགས་སོ་དེ་ནས་ཨ་ད་ད་ལྟ་རྒྱ་ནག་གཞུང་གིས་ད་ཁ་བྲལ་བ་དང་ཨ་ནི་ད་ག་ནང་བཞིན་ཨ་ནི་སྡང་ཟུག་ཤུགས་ཆེ་བྱེད་སའི་འདེམས་ཐོན་སྲིད་འཛིན་ད་ལའེ་ཆིང་ཏེ་གིས་ད་ཐེ་ཝན་གྱི་སྲིད་དབང་བསྐྱངས་དགོས་ཀྱི་ཡོད་རེད་ད་ཁོ་རང་བསྐྱངས་པའི་སྐབས་ལ་ཡང་དཀའ་ངལ་མང་པོ་ཅིག་ལ་གདོང་ལེན་གནང་དགོས་ཀྱི་ཡོད་རེད་ཨ་ནི་དེ་ཚོའི་སྐོར་ལ་ཡ་གསར་འགྱུར་བརྒྱུད་ལམ་ཁག་གི་ནང་ག་རེ་ཐོན་འདུག་གས། ལགས་རེད་ད། གཙོ་བོ་གཙོ་བོ་གཅིག་འདི་བཤད་ཀྱི་འདུག་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་ད་ད་ང་ཚོ་དུས་ཚོད་ཀྱི་གནད་འགག་ཅིག་གར་བལྟ་ཡ་ཡོད་རེད་ཟེར་ན། དེ་རིང་ཁོ་རང་འདེམས་ཐོན་གྱི་ཅིག་གི་སྲིད་འཛིན་ལ་འཁོད་པ་རེད། ཡིན་ནའི་སྲིད་འཛིན་དམ་འབུལ་དེ་སྤྱི་ཟླ་ལྔ་པའི་ནང་གནང་གི་ཡོད་ས་རེད། ཨ་ནི། ད་ལྟ་གྲོས་ཚོགས་གསར་པ་དེ་སྤྱི་ཟླ་གཉིས་པའི་ནང་གནང་གི་ཡོད་ས་རེད་བྱས་ཙང་རྒྱ་ནག་གིས་དུས་ཚོད་དེ་ཚོའི་གི་གནད་འགག་ལ་ཡ་བལྟས་བྱས་ནས་གང་ལྟར། ད་ལའེ་ཆིང་ཏེ་ད་ལྟ་གོང་ལ་ཡ་རྣམ་པ་གཉིས་ཀྱིས་ངོ་སྤྲོད་གནང་བ་ནང་བཞིན་རྒྱ་ནག་གིས་ཁ་བྲལ་རིང་ལུགས་པ། ཨ་ནི། གཅིག་གི་ཚོགས་པ་ཕན་ཚུན་འགལ་ཟླ་བཟོ་མཁན། ཨ་ནི། གཅིག་གི་ཞེ་དྲག་གི་རྒྱ་ནག་གཅིག་གི་ཐོག་ལ་ཡ་བསམ་ཚུལ་སྡུག་ཅག་འཛིན་མཁན་ལ་སོགས་པ་དེ་འདྲ་ཞེ་པོ་ཅིག་བཤད་བསྡད་ཀྱི་ཡོད་དུས་ཁོ་རང་ལ་ཡ་དཀའ་ངལ་བཟོ་གི་རེད། ད་དཀའ་ངལ་བཟོ་ཡ་གཙོ་བོ་གཙོ་བོ་གཅིག།

ད་ཡིན་པ་ཡིན་ནའི་ད་ལྟ་འོས་ཤོག་གི་བརྒྱུད་རིམ་གྱི་ནང་ལོགས་ལ་ད་ག་རེད། ཕྱོགས་འགལ་གོ་མིན་ཏང་ཚོགས་པས་ཀྱིས་འོས་བསྡུའི་དྲིལ་བསྒྲགས་བྱས་པའི་ཁ་ཐུག་དེ་ལ་ཡ། ད་དམངས་གཙོ་ཚོགས་པའི་ཀྱི་ལའེ་ཆིང་ཏེ་ལ་ཡ་འོས་ཤོག་བླུགས་པ་ཡིན་ན་ཁོ་རང་སླེབས་པ་ཡིན་ན་ཨ་ནི་རྒྱ་ནག་དང་ཐེ་ཝན་གཉིས་ཀྱི་བར་ལ་འགལ་ཟླ་ཤུགས་ཆེན་པོ་ཆགས་ཀྱི་རེད་དམག་འཁྲུག་ལངས་སྲིད་ཀྱི་རེད་ཨ་ནི་ཚོང་གི་དཀའ་ངལ་འཕྲད་སྲིད་ཀྱི་རེད་ཟེར་ནས་སྐྱོན་བརྗོད་དང་ད་ཅིག་མི་དམངས་ལ་ཡ་ཉེན་བརྡ་དེ་འདི་རེད། ཡིན་ནའི།

ཐེ་ཝན་གྱི་གནས་སྟངས་དེ་བརྟན་པོ་ཅིག་དང། ཚོང་གི་གནས་སྟངས་ཡིན་ནའི་སྲུང་སྐྱོབ་ཀྱི་གནས་སྟངས་ཡིན་ནའི་གང་ཅིའི་ཐད་ནས་བརྟན་པོ་ཅིག་བཟོ་གི་ཡིན་ཞེས་གསུང་གི་ཡོད་རེད། ད་ལྟ་གནད་དོན་ཉམས་ཞིབ་པ་མང་པོ་ཅིག་གིས་ག་རེ་གསུང་གི་འདུག་ཟེར་ན། ལའེ་ཆིང་ཏེ་གིས་ཁོ་རང་གི་སྲིད་འཛིན་གཞོན་པར་གནང་བའི་མྱོང་ཚོར་ཐོག་ནས། ཨ་མི་རི་ཀའི་གཞུང་དང་འབྲེལ་བ་ཤུགས་ཆེན་པོ་ཅིག་ཨ་ནེ་ཕྱག་ལས་ཤུགས་ཆེན་པོ་ཅིག་རྒྱུན་རིང་པོ་ནས་གནང་ཡོད་དུས་འདི་གི་མྱོང་ཚོར་ཐོག་ནས་ད་དུང་ལས་དོན་དེ་རླབས་ཆེར་བཟོ་ཡ་ཅིག་དང་ཨ་ནེ་ཁོང་གི་ཕྱག་རོགས་ད་ལྟ་ད་ལྟ་ངས་མིང་དྲན་མ་སོང་དེ་ལྕམ་ཁོ་རང་ཆ་བཞག་པ་ཡིན་ན་ཨ་རིའི་ནང་ལ་ཡ་ཐེ་ཝན་གྱི་དོན་གཅོད་གནང་བྱས་འདུག་སུ་ཕེབས་ཡོད་རེད་བྱས་ཙང་དེ་ཡིན་དུས་ཁོ་རང་གིས་ཨ་མི་རི་ཀ་དང་འབྲེལ་བ་ཡག་ཕྱིན་གང་ལྟར།

བྱས་ཙང་མུ་མཐུད་ནས་ད་ཅིག་བཀའ་མོལ་ཞུ་ཡག་དུས་ཚོད་ཡིན་ནའི་དུས་ཚོད་མེད་པའི་ཆ་ནས་ད་བཞག་ནའི་འགྲིག་གི་འདུག་དེ་ཡིན་ནའི་ཨ་མི་རི་ཀས་རོགས་རམ་ག་འདྲ་རོགས་བྱེད་སྲིད་གི་ཡོད་ན། ལགས་རེད་ད། ཨ་མི་རི་ཀས་ཀྱི་གཙོ་ཆེ་ཤོས་དེ་ཐེ་ཝན་ལ་ཡ་གོ་མཚོན་གྱི་རོགས་སྐྱོར་བྱས་ཡ། ཨ་ནི་དམིགས་བསལ་གྱི་ཨ་མི་རི་ཀས་ཀྱི་དམག་དོན་སློབ་སྟོན་གནང་མཁན་ཚོས་ག་རེ་གསུང་གི་ཡོད་རེད་ཟེར་ན། ང་ཚོ་ད་ལྟ་བོད་པའི་གི་བོད་སྐད་ཀྱི་ནང་ལོགས་ལ་ཡ་གཟུགས་མོ་ལ་སེམས་ཅན་ཆུང་བ་དབྱིན་ཇི་ནང་ལ Porcupines བྱས་ནས་བཤད་གི་རེད།